སེལ་འཇུག་གིས་མ་ཁྱབ་པ་ཐལ་བ་སྤངས་པ་གཉིས་འདུག་ད་དེའི་ནང་ལ་གཉིས་འདུག་གཞན་སེལ་གྱི་སྒྲ་བྱེ་བྲག་པ་ལ་སེལ་འཇུག་གིས་མ་ཁྱབ་པ་སེལ་གྱི་རྟགས་ས་ཆ་བརྟག་མཁན་གཅིག་དང། སེལ་བའི་སྒྲ་ཡི་རང་ལྡོག་ལ། ཨ་ནི། འོ། རྣམ་གཅོད་རྒྱུད་གཞན་ཡིན་ན་འདྲ་འདུག་འོ། དེ་ཡིན་པས་མ་ཁྱབ་པའི་སེལ་གཞན་རྟགས་ས་གཉིས་ད་ང་ལ་གཉིས་ཀ་བློ་ལ་ལན་རྒྱག་སྟངས་གཅིག་ཅེས་དང་དང་པོ་ནི། བྱེ་བྲག་པ་ལ། འོ། བུམ་པ། བུམ་པ་སོགས་བརྗོད་པའི་སྒྲ་ལ། བཅད་བྱ་ཡོད་པའི་ཕྱིར་ཏེ། རང་ལུགས་ཁུལ་ཡ་སེལ་ཡ་རེད། བུམ་པ་ཞེས་བྱ་བའི་སྒྲ་དེ་གི་དེ་མ་ཡིན་རྣམ་པར་བཅད་པ་ལ་ལྟོས་ཟིན་འགྲིག་གི་འདུག་བྱ་ཡ་རེད་འགྲིག་སྟེ།

འོ་ཤེས་བྱ་དང་གཞལ་བྱ་ཞེས་བརྗོད་པའི་སྒྲ་ཟེར་བའི་ཚིག་ལ་བཅད་བྱ་ཤེས་བྱ་མ་ཡིན་པ་དང་གཞལ་བྱ་མ་ཡིན་པ་གོ་མེད་པའི་ཕྱིར་སེལ་འཇུག་ག་འདྲས་འགྲོ་གི་རེད་ཟེར་སེལ་འཇུག་ཏུ་མི་འཐད་པས་རྗོད་བྱེད་ཀུན་རྣམ་གཅོད་ཀྱི་ཡུལ་ཅན་ཡིན་ཟེར་སྐད་ཆ་དེ་མ་ཤོད་ཅེས་རང་ལུགས་ལ་རྗོད་བྱེད་ཀྱི་སྒྲ་ཡིན་ན་རྣམ་གཅོད་ཡུལ་ཅན་ཡིན་པས་ཁྱབ་པ་རེད་བ་རྣམ་གཅོད་དང་སེལ་བས་འཇུག་པ་དེ་གཅིག་པ་ཆགས་འགྲོ་བ་རེད་བ་འོ། ཞེ་ན་རྗོད་བྱེད་ཀྱི་སྒྲ་ལ་བྱས་ནས་རྗོད་བྱེད་ཀྱི་རབ་ཏུ་སྦྱོར་བར་བྱེད་པ་དེ་ལ་ཆོས་ཅན་ཅེས་འདུག་ཟིན་པ་འདྲ།

གོ་བར་བྱེད་པ་ཡིན་པ་དང་ཉན་པ་པོའི་བློ་མི་འདོད་པའི་དོན་འགའ་ལས་རྣམ་པར་བཟློག་ནས་འདོད་པའི་དོན་འགའ་ཞིག་ལ་འཇུག་པར་བྱ་བའི་ཆེད་ཡིན་པའི་ཕྱིར་རོ། དེ་རེད། བཅད་བྱ་གོ་མེད་ན་མེད་ཅེས་རེད་གང། བཅད་བྱ་གོ་མེད་ན་ཡང་དེ་མ་ཡིན་ཅེས་བཅད་ཟེར་ན་ཉན་པ་པོ་དེ་ག་རེ་མི་འདོད་པ་རེད་དོ་མི་འདོད་པ་གོ་བར་བྱེད་པར་ཐག་དེ་རེད་བཤད་པ་དང་རེད་པ། ཙན་དན་དེ་ཤིང་ཤིང་ཡིན་ནམ་མ་ཡིན་ནམ་བསམ་ནས་ད་དེ་ཤིང་ཡིན་ནམ་མ་ཡིན་ནམ་བསམ་མཁན་གྱི་མི་ཅིག་ཡོད་རེད་ཡོད་ད་དེ་ད་ཁོ་ལ་ག་རེ་འདོད་ཀྱི་ཡོད་རེད་ཙན་དན་དེ་ཤིང་ཡིན་ནམ་མ་ཡིན་ནམ་བསམ་པའི་དོགས་པ་དེ་གཅོད་འདོད་ཡོད་རེད། ཡོད་དེ་ད། ཙནྡན་དེ་ཤིང་མ་ཡིན་པ་གོ་ཁོ་རང་གི་མི་འདོད་པའི་བློ་དོན་གོ་རེད་དེ་རེད་བ། ཙནྡན་ཤིང་མ་ཡིན་པ་དེ་ཁོ་མི་འདོད་པའི་དོན་དེ་ལས་ཙནྡན་ཤིང་རེད་ད་ཞེས་པའི་སུ་སྒྲ་དེ་གིས་ཙནྡན་ཤིང་མ་ཡིན་པ་ཁོ་རང་མི་འདོད་པའི་དོན་དེ་བཅད་པ་རེད། དེ་དང་འདྲ་བ་གཅིག། ཤེས་བྱ་ཞེས་པའི་སྒྲ་དེ་གིས། རེད་བ། དཔེར་ན་ག་རེ་ཡིན་གོ་ད། བུམ་པ་ལྟ་བུ་ཁྱད་པར་གཞིར་བཟུང་བཞག་ན་འགྲིག་རེད་བ། བུམ་པ་ལྟ་བུ་ཁྱད་པར་གཞིར་བཟུང་ནས་ཤེས་བྱ་ཡིན་མིན་དཔྱད་ཡོང་དུས་ད། ཨ་ནི། ཤེས་བྱ་རེད་ཅེས་པའི་ཚིག་དེ་གིས། འོ། ཤེས་བྱ་མ་ཡིན་པ་རྣམ་པར་བཅད་ཟེར་ཡག་གོ་ཤེས་བྱ་མ་ཡིན་པ་དེ་མེད་ན་ཡང། རང་མི་འདོད་པའི་དོན་གོ། ཉན་པ་པོའི་བློ་དེ་གིས་ཉན་པ་པོའི་གང་ཟག་དེས་གང་མི་འདོད་པ་རེད་ཟེར་ན་བུམ་པ་དེ་ཤེས་བྱ་མ་ཡིན་པ་གོ་ཁོ་རང་མི་འདོད་པའི་དོན་རེད་དེ་གོ་ཕར་བཅད་ནས་འདོད་པའི་དོན་ཤེས་བྱ་ཡིན་པ་དེ་གོ་བར་བྱེད་པ་ཡིན་ཙང་ཨ་ནི་དེ་འགྲིག་གི་འདུག་ཅེས་དེ་ལ་ལན་རྒྱག་སྟངས་གཉིས་ཡོད་ས་རེད། ཤེས་བྱ་མ་ཡིན་པ་དེ་མེད་ཀྱང་རང་མི་འདོད་པའི་དོན་དེ་ཡོད་ཟེར་བ་ཅི་འདྲ་དེའི་ལན་གཅིག་རྒྱག་དགོས་མེད་འགྲོ། ཤེས་བྱ་ཞེས་བརྡ་སྦྱར་ས་བྱེད་པ་རེད་བ། ཨ་ནི་བུམ་པ་ལྟ་བུ་ཁྱད་པར་གཞིར་བཟུང་ནས་དེ་ཤེས་བྱ་རེད་ཅེས་པའི་བརྡ་སྦྱར་ཡོང་དུས་ཙམ།

རང་གི་དོན་ངེས་པར་བཟུང་བའི་ཚུལ་གྱིས་དོན་འོ། གོ་བར་བྱེད་པའི་ཕྱིར་རོ། རང་གི་དོན་ངེས་པར་བཟུང་བའི་ཚུལ་གྱིས་དོན་གོ་བར་བྱེད་ཟེར་ན། རང་གི་དོན་གོ་ངེས་པར་བཟུང་བའི་ཚུལ་གྱིས་གོ་ཡིན་ན་དོན་མ་ཡིན་པ་གོ་བཅད་ཀྱི་རེད་ཟེར་གྱི་རེད་བ་འོ། དགོས་པ་ཡོད་དེ་རང་གི་དོན་ངེས་པར་བཟུང་བའི་ཚུལ་གྱིས་དོན་གོ་བར་བྱེད་པ་ཡིན་ཙང་རང་གི་དོན་མི་འདོད་པའི་དོན་གོ་བཅད་པ་རེད་ཟེར་གོ་དོན་དག་དེ་རེད། འོ་དེ་ད་ཉན་པ་པོའི་བློ་མི་འདོད་པའི་ཉན་པ་པོའི་བློ་མི་འདོད་པའི་དོན་འགའ་ལས་གོ་སྤངས་ནས། ཉན་པ་པོའི་བློ་མི་འདོད་པའི་དོན་གོ་བ་སྤངས་ནས། འདོད་པའི་དོན་འགའ་ཞིག་ལ་འཇུག་པར་བྱ་བའི་ཆེད་ཡིན་པའི་ཕྱིར་རྗོད་བྱེད་ཀྱི་སྒྲ་ཡིན་ཕྱིན་ཆད་ལ་དེ་ཡིན་པས་ཁྱབ་འགྲོ་བ་རེད་ཅེ་ན་དེ་ལ་རྣམ་གཅོད་ཡོད་མེད་དེ་ལྟ་རྒྱུ་རེད། མཁས་གྲུབ་འབྲུ་གཅིག་ཉིད་ལ་ལན་གཉིས་རྒྱབ་འདུག་བ། དེ་ལྟ་བུའི་ཤེས་བྱ་དེ་མེད་ཀྱང་ཟེར། ཤེས་བྱ་མ་ཡིན་པ་དེ་མེད་ཀྱང་ཟེར་བ། རྣམ་གཅོད་ཡུལ་ཅན་མ་ཡིན་པའི་སྐྱོན་མེད་ཟེར་ལན་རྒྱག་སྟངས་གཅིག་དང། ཡང་ན་ཟེར་བ། རང་མི་འདོད་པའི་ཉན་པ་པོའི་བློ་དེ་ཉིད་ཀྱིས་མི་འདོད་པའི་དོན་འགའ་ལས་རྣམ་པར་བཟློག་ནས་འདོད་པའི་དོན་འགའ་ཞིག་གོ་བར་བྱེད་པའི་རྒྱུ་ཅན་ཡིན་པའི་ཕྱིར་ཟེར་ལན་བརྒྱབ་ན་འགྲིག་རེད་གཉིས་གསུངས་འདུག་བ། དེ་ལྟར་ཉན་པ་པོའི་མི་འདོད་པའི་དོན་དེ་ཡོད་དོ་ཤེས་བྱ། ཤེས་བྱ་ཞེས་བསྒྲགས་བྱ་ས་དེ་གང་ཟག་དེ་ལ་གཟིགས་ཡོད་དམ། མ་གཏོགས་ས་ཅི་ནས་དཔེར་ན་གཞི་དེ་ཙན་དན་རེད་ག་ཚོད་ཤིང་རེད་བུམ་པ་རེད་ཟེར་སོང་ན་མི་འདོད་པའི་དོན་ཁོ་ཡང་ཡོད་རེད་བཅད་བྱ་ཁོ་ཡང་ཡོད་རེད་དེ་ལ་སྐྱོན་མི་འདུག་བ་ཁོ་ཡིས་ལན་བརྒྱབ་སོང་བ་དེ། བུམ་པ་ལ་སོགས་པ་དེ་ཚོ་ལ་ཨ་ནི་བུམ་པ་མ་ཡིན་པ་དེ་བཅས་བུམ་པ་མ་ཡིན་པའོ་ཡོད་ས་དེ་རྣམ་གཅོད་ཡུལ་ཅན་དུ་རིགས་ཀྱང་ཤེས་བྱ་དང་གཞལ་བྱ་ལ་སོགས་པ་དེ་ཚོར་བཅད་བྱ་དེ་མེད་ཙང་རྣམ་གཅོད་ཡུལ་ཅན་དུ་རིགས་ཀྱི་མི་འདུག་སྦྲགས་སྐུལ་རྣམ་གཅོད་ཡུལ་ཅན་རེད་མི་འདུག་ལན་བཏགས་ས་བཏང་སོང། འོ། དོན་འགའ་ལ་འཇུག་པར་བྱ་བའི་ཆེད་ཡིན་པའི་ཕྱིར། རྟགས་སྔ་ཕྱི་གཉིས་ཀ་མ་གྲུབ་ན། རྟགས་ག་རེ་ཟེར་ན། འོ། ཉན་པ་དགོས་པ་གོ་ལ་ག་རེ་རེད་ཟེར་ན་རང་གིས་དོན་ངེས་པར་བཟུང་བའི་ཚུལ་གྱིས་དོན་གོ་བར་བྱེད་པ་དང། ཉན་པ་པོས་མི་འདོད་པའི་དོན་དེ་སྤངས་ནས། འདོད་པའི་དོན་འགའ་ཞིག་ལ་འཇུག་པར་བྱ་བའི་ཆེད་དུ་སྒྲ་སྦྱར་བ་ཡིན་པ་རྟགས་མ་གྲུབ་ཟེར་ན། གཞན་དུ་ན་སྒྲ་སྦྱར་བ་དང་ཕན་ཐོགས་རྟགས་ནི་མ་བྱུང་བ་རེད་ཅེས་སྒྲ་སྦྱར་བ་དེ་ཕན་ཐོགས་མེད་པར་འགྱུར་བར་འགྱུར་རོ། དེས་ན་དགག་སྒྲུབ་ཀྱི་ཐ་སྙད་དུ།

ཡང་ན་ཆོས་ཐམས་ཅད་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་གཞལ་བྱ་རེད་ཅེས་པའི་བརྡ་ཆད་དང་ཅིག་རེད་བའོ་གཉིས་ཡོད་རེད་འོ་འདུག་བྱས། འོ་དེ་བརྒྱབ་སོང་ན་ཞེས་པ་ལ་སོགས་པའི་ཚིག་རྣམས་ཆོས་ཅན་ཁྱོད་ལ་རྣམ་གཅོད་འགའ་ཞིག་ཡོད་དེ། ཉན་པ་པོས་ད་གོ་ལ་གང་གཅོད་ཅིག་རྣམ་རྣམ་གཅོད་ཀྱི་ཡུལ་ཅན་རེད་ཟེར་གོ་ལ་རྣམ་གཅོད་འགའ་ཞིག་ཡོད་དེ། ཉན་པ་པོས་མི་འདོད་པའི་དོན་འགའ་ཞིག་ལས་འཇུག་པ་བཟློག་ནས་འདོད་པའི་དོན་འགའ་ཞིག་གོ་བར་བྱེད་པའི་ཐ་སྙད་དོན་འདི་ཡིན་པའི་ཕྱིར་ད་རྣམ་གཅོད་དེ་ཡོད་ཟེར་ལན་རྒྱག་གི་འདུག་མེད་ཟེར་འོ།

འོ་འཇུག་པ་བཟློག་ནས་འདོད་པའི་དོན་འགའ་ཞིག་ལ་འཇུག་པར་བྱེད་པའི་ཐ་སྙད་དོན་འདི་ཡིན་པའི་ཕྱིར། ཤེས་བྱ་ཞེས་བརྗོད་པ་ལྟ་བུའི་ཚིག་ཡན་གར་བ་ལའང་བརྗོད་བྱ་མེད་པར་འདོད་པར་མི་འཐད་དེ་ད་འགྲིག་འདུག་དེ་རང་དང་རང་ལུགས་འགྲིག་རེད་བ། དེ་འདྲའི་སྒྲ་དེ་ལ་བརྗོད་བྱ་མེད་ཟེར་ན་འགྲིག་མ་རེད་འོ་མི་འཐད་དེ། དེས་ཀྱང་ཤེས་བྱ་མ་ཡིན་པ་ལས་བཟློག་པ་བརྗོད་ཅིང་དེ་ལྟར་གོ་བའི་ཕྱིར་རོ་ཅེས་དེ་ལ་སྒྲ་ཡོད